ལོ་ན་བཞི་བཅུ་ཞེ་བདུན་ཡིན་པའི་ཨུ་རུ་སུའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་ཨ་ལེག་སི་ནེ་ཝ་ནི་ཉེ་དུས་བཙོན་ཁང་གི་ནང་གློ་བུར་འདས་གྲོངས་སུ་གྱུར་བར་མི་མང་པོ་ཞིག་ནི་སེམས་སྡུག་ཧ་ཅང་གི་ཆེན་པོ་བྱེད་དགོས་པ་ཞིག་ཏུ་གྱུར་ཡོད་འདུག་གང་ཡིན་ཞེ་ན་ཁོང་ནི་ཨུ་རུ་སུའི་ནང་འགྱུར་བ་གཏོང་ཐུབ་མཁན་གྱི་གོ་སྐབས་ཡག་ཤོས་ཡོད་མཁན་ཞིག་དང། སྲིད་འཛིན་བླ་རི་མ་ཏྲིན་ཕུ་ཏིན་ལ་ཁ་གཏད་དུ་ཤུགས་ཆེན་དུ་ལངས་ཐུབ་མཁན་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་འདུག་དེ་ཡང་ཁོང་ལ་རྒྱབ་སྐྱོར་བྱེད་མཁན་ཚོས། ནི་བ་ནི་ལ་དུག་ཕོག་ནས་གསོན་པོར་གནས་ཐུབ་པ་བྱུང་བ་དང་དེ་བཞིན་བཙོན་ཁང་དུ་ཐེངས་འགའ་ཤས་ཚུད་པའི་རྗེས་སུ་ཡང་ཁོང་ནི་ཨུ་རུ་སུའི་སྲིད་འཛིན་ལ་སྐྱོན་བརྗོད་ཤུགས་དྲག་ཆེན་པོའི་ཐོག་ནས་བྱེད་ཐུབ་མཁན་ཞིག་ཡིན་པའི་འགྲེལ་བརྗོད་བྱེད་ཀྱི་ཡོད་འདུག་ཨུ་རུ་སུའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་ཨ་ལེག་སི་ནི་བ་ནི་འདས་གྲོངས་སུ་གྱུར་བའི་གསར་འགྱུར་དེ་ནི་ཨུ་རུ་སུའི་ནང་སྲིད་འཛིན་གྱི་འོས་འདེམས་བྱེད་པར་དུས་ཡུན་ཟླ་བ་གཅིག་ཙམ་ལས་མེད་པའི་སྐབས་འདིར་བྱུང་བ་ཞིག་ཡིན་པ་དང། འོས་འདེམས་ཀྱི་སྐབས་སྲིད་འཛིན་ལས་ཐོག་ཕུ་ཏིན་ནི་སླར་ཡང་ལོ་དྲུག་ཙམ་གྱི་རིང་སྲིད་འཛིན་ལ་འོས་འདེམས་ཡོང་རྒྱུའི་སྔོན་དཔག་ཡོངས་གྲགས་སུ་བྱེད་དགོས་པའི་གནས་སྟངས་ཤིག་ཆགས་ཡོད་པ་དང། ནི་ཝ་ནི་གྲོངས་རྐྱེན་གང་ཡིན་རེས་གཟའ་ཉི་མའི་ཉིན་ལ་ཡང་གསལ་པོ་མེད་པ་དང། ཁོང་གི་ཕུང་པོ་ཡང་གཞུང་གིས་ནང་མིར་རྩིས་སྤྲོད་ག་དུས་བྱ་རྒྱུ་ཡིན་པ་དེ་བཞིན་ད་དུང་ཡང་ཏན་ཏན་མེད་པ་ཞིག་ཏུ་གནས་བཞིན་ཡོད་འདུག་ནེ་ཝར་ནེ་ཡི་རུ་ཁག་གིས་ནེ་ཝར་ནེ་ནི་དབང་འཛིན་པས་དམར་བསད་བཏང་བ་ཞིག་ཡིན་པར་བརྟེན་ནས་ཕུང་པོ་ནང་མིར་རྩིས་སྤྲོད་བྱེད་རྒྱུར་ཆེད་མངགས་དུས་འགྱངས་གཏོང་གི་ཡོད་པའི་སྐྱོན་བརྗོད་བྱེད་ཀྱི་ཡོད་འདུག་ཡང་ནེ་ཝར་ནེ་ཡི་ཨ་མ་དང་ཁོང་གི་ཁྲིམས་རྩོད་པ་ཁག་གིས་ནེ་ཝར་ནེ་ཡི་ཕུང་པོ་རྩིས་སྤྲོད་དགོས་པའི་འབོད་སྐུལ་གཞུང་ལ་ཞུ་སྐབས་གཞུང་གི་འབྲེལ་ཡོད་ལས་ཁུངས་ཁག་གིས་ཕུང་པོ་རྩིས་སྤྲོད་ཀྱི་ཐད་གནས་ཚུལ་འདྲ་མིན་མང་དག་ཅིག་བརྗོད་ནས་ཕུང་པོ་ད་དུང་ཡང་ནང་མིར་རྩིས་སྤྲོད་བྱུང་མེད་པ་དང། རེས་གཟའ་སྤེན་པའི་ཉིན་ནེ་ཝ་ནེ་ཡི་མགྲིན་ཚབ་པ་ཁེ་ར་ཁཱ་མ་ཤི་ཡིས་གཞུང་གིས་ནེ་ཝ་ནེ་ཡི་ཐད་གནས་ཚུལ་སྦས་སྐུང་བྱེད་ཐབས་བྱས་ནས་ང་ཚོར་སྐད་ཆ་དྲང་པོ་བརྗོད་ཀྱི་མེད་པའི་ཚོར་བ་དྲག་པོ་ཞིག་ཡོང་གི་འདུག་གང་ཡིན་ཞེ་ན། འདས་པའི་ལོ་འགའ་ཤས་ཀྱི་རིང་ནི་བ་ནི་ནི། པར་ཆས་སོགས་ཕྱོགས་མང་པོ་ནས་རྟོག་ཞིབ་དམ་ཟབ་བྱེད་པའི་གནས་སྟངས་ཤིག་ཏུ་གནས་བཞིན་ཡོད་པས་ན། ཁོང་གིས་གོམ་པ་གཅིག་སྤོས་ཀྱང། གོམ་པ་དེ་ཕྱོགས་མང་པོ་ནས་བརྙན་པར་རྒྱག་གི་ཡོད་རེད་ལ། ནི་ཝ་ནི་ལ་ལྟ་སྲུང་བྱེད་མཁན་ཚང་མར་ཁོང་གི་ཉིན་རེའི་བྱེད་སྒོའི་ཐད་བརྙན་པར་ཁག་འདོན་གྱི་ཡོད་རེད། ཡིན་ན་ཡང་འདས་པའི་ཉིན་འགའ་ཤས་ཀྱི་རིང་དེ་འདྲའི་བརྙན་པར་གཅིག་ཀྱང་ཕྱིར་བསྒྲགས་བྱས་ཡོད་མ་རེད་ཅེས་བརྗོད་ཡོད་འདུག། ཨུ་རུ་སུའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་ནེ་ཝཱ་ནི་རེས་གཟའ་པ་སངས་ཀྱི་ཉིན་ཨུ་རུ་སུའི་ལུང་ཁུག Arctic ས་ཁུལ་ནང་གི་བཙོན་ཁང་གི་ནང་གློ་བུར་འདས་གྲོངས་སུ་གྱུར་བའི་གསར་འགྱུར་ཐོན་ནས་རེས་གཟའ་སྤེན་པའི་ཉིན་ཨུ་རུ་སུའི་ས་ཁུལ་མང་པོའི་ནང་མི་མང་འདུ་འཛོམས་ཀྱིས་ཁོང་ལ་གུས་བཏུད་ཞུས་པར་བརྟེན་ནས་ཉེན་རྟོག་པས་མི་བཞི་བརྒྱ་ཅུ་མེད་གཅིག་ཙམ་ཞིག་དོ་དམ་བྱས་ཡོད་འདུག། མི་ཉིས་བརྒྱ་ཙམ་ནི་ཨུ་རུ་སུའི་གྲོང་ཁྱེར་ཆེ་ཤོས་ཨང་གཉིས་པ་སེན་པི་ཏེར་སི་པུར་གི་ནང་འཛིན་བཟུང་བྱས་ཡོད་འདུག། ཡང་ཨུ་རུ་སུའི་བཙོན་ཁང་དོ་དམ་ལས་ཁུངས་ཀྱིས་ནི་ཝཱ་ནི་གི་ཐད་གནས་ཚུལ་སྤེལ་བར་གཞིགས་ན། ནི་ཝཱ་ནི་རེས་གཟའ་པ་སངས་ཀྱི་ཉིན་གོམ་བགྲོད་དུ་བསྐྱོད་པའི་རྗེས་གཟུགས་པོ་མི་ཐུབ་པ་བྱུང་སྟེ་དེ་རྗེས་དྲན་ཤེས་མེད་པར་གྱུར་ནས། ས་གནས་ཀྱི་ཆུ་ཚོད་གཉིས་དང་སྐར་མ་བཅུ་བདུན་ཙམ་ལ་ཚེ་མ་ཟིན་པ་བྱུང་བ་རེད་ཅེས་བརྗོད་ཡོད་ཀྱང། དེ་འདྲའི་སྲོག་སྐྱོན་བྱུང་རྐྱེན་གང་ཡིན་ད་དུང་ཡང་གསལ་པོ་ཞིག་མེད་པར་གནས་བཞིན་ཡོད་འདུག་ཨུ་རུ་སུའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་ཨ་ལེག་སི་ནེ་ཝ་ནི་ནི་དེ་སྔ་དུག་ཕོག་ནས་འཇར་མ་ནི་གི་ནང་སྨན་བཅོས་སུ་བསྐྱོད་དེ། ནད་མནར་ནས་དྲག་སྐྱེད་བྱུང་སྟེ་རྒྱལ་ས་མོ་སི་ཀོ་གི་ནང་ཕྱིར་ལོག་བྱས་ནས་ཉིས་སྟོང་ཉི་ཤུ་གཅིག་གི་ལོར་སླར་ཡང་བཙོན་འཇུག་བྱས་ཡོད་པ་དང། ནི་ཝ་ནི་ཡིས་ཁོང་ལ་འདི་འདྲའི་དུག་ཕོག་པ་དེ་ནི་སྲིད་འཛིན་ཕུ་ཊིན་ལ་འགན་ལེན་ཡོད་པ་ཞིག་ཡིན་པའི་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་སྒྲིག་དང་ཕབ་བསྒྱུར་སྙན་སྒྲོན་ཞུ་མཁན་ནི་རྒྱ་ཟླ་ཟེར་ཡིན།